དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་རེ་ལྔ་བཅུ་ཐམ་པ་རབ་གནས་ཆུ་མོ་ཡོས་ཀྱི་ལོ་ཡི། བོད་ཟླ་བཅུ་པའི་ཚེས་པ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཟླ་བ་བཅུ་གཅིག་གི་ཚེས་བཅུ་བཞི་གཟའ་མིག་དམར་རེད་ང་བོད་རྒྱལ་ཡིན་གཤམ་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་མགོ་འཛུགས་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན་གོང་ས་རྒྱལ་བ་རིན་པོ་ཆེ་ཡིས་ཕྱི་ཚེས་བཅུ་གསུམ་གྱི་ཉིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལ་གཟིམ་ཆུང་མཇལ་ཁ་བསྩལ་གནང་མཛད་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་དེ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཞིག་གི་ནང། མ་འོངས་པའི་བོད་དོན་འཐབ་རྩོད་དེར་ག་དུས་ཡིན་ན་བདེན་པ་དང་འཚེ་བ་མེད་པར་གཞི་བཅོལ་དགོས་པ་གི་སྐོར། བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་ནས་དང་བླངས་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་ཕྱོགས་དང་འབྲེལ་བ་གི་ཚོགས་ཞུགས་པ་ཚོར་ལམ་སྟོན་གནང་ཡོད་གི། མཇུག་ཏུ། རྡོ་དགོན་གསང་བདག་རྡོ་རྗེ་ལགས་དང་ཁོང་གིས་བོད་ཀྱི་སྤྱི་སྐད་ཀྱི་ཐད་ལ་བཏོན་པའི་བསམ་འཆར་ཁག་རྒྱང་སྲིང་བྱས་པའི་ལེ་ཚན་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་ཕྱི་ཚེས་བཅུ་གསུམ་གྱི་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལ་གཟིམ་ཆུང་མཇལ་ཁ་བསྩལ་གནང་མཛད་ཡོད་གི་ཕྱི་ཟླ་བཅུ་གཅིག་གི་ཚེས་བཅུ་གསུམ་གྱི་ཉིན། སྲིད་སྐྱོང་སྤེན་པ་ཚེ་རིང་གིས ྋགོང་ས་རྒྱལ་བ་རིན་པོ་ཆེ་ལ་ཉེ་ཆར་ཁོང་ལྷོ་བྱང་ཨ་མེ་རི་ཀའི་ཁུལ་གྱི་གཞུང་འབྲེལ་འཚམས་གཟིགས་དང་དེ་བཞིན་ཉེ་བའི་ཆར་བཞུགས་སྒར་དུ་སྐོང་འཚོགས་གནང་བའི་གཏན་འཇགས་འཐབ་ཇུས་འཆར་འགོད་ཚོགས་ཆུང་གི་ཚོགས་འདུ་ཐེངས་ལྔ་པ་ལ་གྲོས་མཐུན་ཅི་ཞིག་བྱུང་བའི་ལས་བསྡོམས་བཅས ྋགོང་ས་མཆོག་ལ་སྙན་སེང་ཞུས་འདུག། སྐབས་དེར ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་རང་བཙན་བརྩོན་གནང་གི་མེད་པར་བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་བྱ་རྒྱུ་གལ་ཆེན་པོ་ཡིན་པ་བསྐྱར་དུ་བཀའ་གནང་ཡོད་པ་སྲིད་སྐྱོང་གིས་གཞུང་འབྲེལ་བརྒྱུད་ལམ་དུ་གསུངས་དོན།
ཕྱིས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཡང་རྒྱུན་ནས་ང་ཚོ་ཕྱི་རྒྱལ་དུ་ཕར་ཚུར་ད་ཕྱོགས་བསྐྱོད་ཕྱིན་པའི་རྗེས་སུ་སྙན་སེང་ཞུ་གི་ཡོད་རེད་དེ་བར་ལམ་ད་འདས་པའི་ཟླ་བ་ཕྱི་ཟླ་བཅུ་པའི་ནང་ལ་ཡང་ཉི་མ་ཉི་ཤུ་རྩ་ལྔ་ཡས་མས་ཅིག་ལྷོ་ཨ་མེ་རི་ཀ་དང་བྱང་ཨ་མེ་རི་ཀ་ནས་གཞུང་དང་མི་དམངས་ཐུག་འཕྲད་བྱས་དེ་ཚོ་སྐོར་ལ་ཡང་རྩ་བའི་ཡིག་ཐོག་ནས་སྙན་སེང་ཅིག་སྔོན་ནས་ཞུས་ཡོད་རེད། རྒྱུན་གཏན་ནས་ཕྱི་རྒྱལ་ཡུལ་གྲུ་ཁག་ལ་གཞུང་འབྲེལ་ཕྱོགས་བསྐྱོད་བྱས་པའི་རྗེས་སུ་གོང་ས་མཆོག་ལ་སྙན་སེང་ཞུ་གི་ཡོད་པ་ལྟར་ཕྱི་ཟླ་བཅུ་པའི་ནང་ཨ་མེ་རི་ཀའི་ཕྱོགས་སུ་ཉིན་གྲངས་ཉི་ཤུ་རྩ་ལྔ་གི་རིང་གཞུང་དང་མི་དམངས་ལ་མཇལ་འཕྲད་བྱས་པའི་གནས་ཚུལ་དང་དེ་ག་ནང་བཞིན

སྐོང་འཚོགས་གནང་བའི་གཏན་འཇགས་ཐབས་ཇུས་འཆར་འགོད་ཚོགས་ཆུང་གི་ཚོགས་འདུ་ཐེངས་ལྔ་པ་གི་སྐབས་གྲོས་མཐུན་བྱུང་བ་ཁག་སྙན་སེང་ཞུས་ཡོད་འདུག། སྲིད་འཛིན་སྦའི་ཏན་མཆོག་ནས་ཨ་རི་དང་རྒྱ་ནག་གི་བར་གྱི་དམག་དོན་འབྲེལ་ལམ་བསྐྱར་གསོ་བྱེད་པར་རྒྱ་ཕྱོགས་ལ་སྐུལ་འདེད་བྱ་རྒྱུ་ཡིན་ལུགས་ཨ་མི་རི་ཀའི་གཞུང་འབྲེལ་མི་སྣ་གིས་གསུངས་ཡོད་གི། རོའི་ཊར་གསར་ཁང་གིས་ཕྱི་ཚེས་བཅུ་གསུམ་གྱི་ཉིན་ཝ་ཤིང་ཊོན་ནས་གནས་ཚུལ་སྤེལ་དོན་ལ་གཞིགས་ན། ཨ་མི་རི་ཀའི་སྲིད་འཛིན་ཇོ་བའི་ཌེན་མཆོག་ལ་ཨ་རི་དང། རྒྱ་ནག་གི་བར་གྱི་དམག་དོན་འབྲེལ་ལམ་བསྐྱར་གསོ་བྱ་རྒྱུ་གི་འདོད་མོས་ཡོད་ལུགས་ཕོ་བྲང་དཀར་པོ་གི་རྒྱལ་ཁབ་བདེ་འཇགས་སློབ་སྟོན་པ་ཇེ་ཁི་སཱ་ལི་ཝན་ལགས་ཀྱིས་གཟའ་ཉི་མ་གི་ཉིན་གསལ་སྟོན་གནང་བའི་གནས་ཚུལ་འདི་བཞིན་སྲིད་འཛིན་བའི་ཌེན་དང། རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་རྣམ་གཉིས་ཐུག་འཕྲད་གནང་རྒྱུར་བསྡད་པའི་ཉིན་ཤས་ཀྱི་གོང་རོལ་དུ་གསུངས་པ་ཞིག་རེད། དབུ་ཁྲིད་རྣམ་གཉིས་དེ་ཡང་ལོ་དྲུག་གི་རྗེས་ཏེ་གཟའ་འཁོར་འདིའི་གཟའ་ལྷག་པ་གི་ཉིན་སན་ཧྥི་རན་སི་སི་ཀོ་ལ་འཚོགས་བཞིན་པའི་ཨེ་ཤེ་ཡ་དང་ཞི་བདེའི་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ཆེས་མཐོའི་ལྷན་ཚོགས་ཀྱི་སྐབས་དང་བསྟུན་ནས་ཐུག་འཕྲད་གནང་གི་ཡོད་པར་སོང། སྲིད་འཛིན་གྱིས་དངོས་གནས་དམག་དོན་དང་དམག་དོན་གྱི་འབྲེལ་ལམ་བསྐྱར་གསོ་གནང་རྒྱུར་ཆོད་སེམས་བརྟན་པོ་ཡོད་པའི་རྒྱུ་མཚན་ཡང་ཁོང་གིས་དེ་ནི་ཨ་མི་རི་ཀའི་རྒྱལ་ཁབ་བདེ་འཇགས་ཀྱི་ཁེ་ཕན་དང་འབྲེལ་བ་ཡོད་པར་ཡིད་ཆེས་གནང་གི་ཡོད་ཅེས་བདེ་འཇགས་སློབ་སྟོན་པ་སཱ་ལི་ཝན་གྱིས་སི་བྷི་ཨེ་སི་བརྙན་འཕྲིན་ལས་རིམ་གྱི་བཅར་འདྲི་གི་དུས་སུ་འདི་ལྟར་གསུངས་པ་ཞིག་རེད། ཁོས་ད་དུང། རྒྱལ་ཁབ་གཉིས་ཀྱི་བར་བསྐྱར་གསོ་བྱས་པའི་དམག་དོན་གྱི་འབྲེལ་ལམ་དེ་ཡང། ཚད་རིམ་མཐོ་ས་ནས་དམའ་ས་གི་བར་འབྱུང་སྲིད་པ་མ་ཟད། ཞི་བདེའི་རྒྱ་མཚོ་དང། རྒྱ་གར་རྒྱ་མཚོ་གི་མཚོ་ལམ་དང་མཁའ་དབྱིངས་བཅས་སུའང་དེ་ལྟར་ཡོང་རྒྱུ་ཡིན་པ་གསལ་སྟོན་གནང་འདུག། གང་ལྟར་ཨ་མི་རི་ཀའི་གྲོང་ཁྱེར་སཱན་ཧྥི་རན་སི་སི་ཀོ་ལ་འཚོགས་བཞིན་པའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ལྷན་ཚོགས་འདིའི་སྐབས་སུ་འཛམ་གླིང་སྟེང། དཔལ་འབྱོར་ཆེ་ཤོས་སུ་གྲགས་པའི་རྒྱལ་ཁབ་འདི་གཉིས་ཀྱི་དབུ་ཁྲིད་ཐུག་འཕྲད་འདི་བཞིན་གོ་སྐབས་ཤིག་ཏུ་གཟིགས་ནས་ཨ་མི་རི་ཀ་གནས་འཁོད་བོད་མི་དང་དེ་བཞིན་ས་གནས་ཀྱི་བོད་ཀྱི་གཞོན་ནུ་ཚོགས་པ་གི་གོ་སྒྲིག་གི་འོག་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་ཀྱིན་པའི་བཅའ་སྡོད་སློབ་གྲྭ་དང་འབྲེལ་བའི་གདུག་རྩུབ་སྲིད་བྱུས་ཁག་ལ་ངོ་རྒོལ་དང་ལྷག་པར་དུ། བོད་རྒྱ་གྲོས་མོལ་ཡོང་རྒྱུ་གི་ཆེད་དུ་རྒྱལ་སྤྱིའི་དབུ་ཁྲིད་ཚོ་ལ་གནོན་ཤུགས་སྤྲོད་ཐབས་སུ་ལས་འགུལ་འདྲ་མིན་སྤེལ་གྱི་ཡོད་འདུག། རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་ཨ་མི་རི་ཀའི་སན་ཧྥི་རན་སིས་ཀོ་ལ་ཚོགས་རྒྱུའི་ཨེ་ཤེ་ཡ་དང་ཞི་བདེའི་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་རྩ་འཛུགས་ཀྱི་ཚོགས་འདུ་ལ་མཉམ་ཞུགས་བྱ་རྒྱུའི་ཐག་གཅོད་བྱུང་བ་ནས་བཟུང་བོད་དང་རྒྱ་རིགས། དམངས་གཙོའི་དོན་གཉེར་བ་སོགས་ཀྱིས་སྔ་ས་ནས་ངོ་རྒོལ་ཤུགས་ཆེན་པོ་བྱེད་བཞིན་ཡོད་པའི་སྐོར། གི་ཐོག་གི་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་ཞུ། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་མི་རི་ཀའི་སན་ཧྥི་རན་སིས་ཀོ་རུ་འཚོགས་རྒྱུའི། ཨེ་ཞི་ཡ་དང་ཞི་བདེ་རྒྱ་མཚོའི་ཚོང་དོན་མཉམ་འབྲེལ་རྩ་འཛུགས་ཀྱི་ཚོགས་འདུར་མཉམ་ཞུགས་བྱ་རྒྱུའི་ཐག་གཅོད་བྱུང་བ་ནས་བཟུང། བོད་དང་རྒྱ་རིགས་དམངས་གཙོ་རྩོད་ལེན་པ་སོགས་ཀྱིས་སྔ་མོ་ནས་ངོ་རྒོལ་ཤུགས་ཆེན་སྤེལ་བཞིན་ཡོད་པ་རེད། ཨ་མི་རི་ཀའི་གྲོང་ཁྱེར་སན་ཧྥི་རན་སིས་ཀོ་ནང་སྐོང་འཚོགས་གནང་བཞིན་པའི། ཨེ་ཞི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ལྷན་ཚོགས་ཐོག་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་མཉམ་ཞུགས་ཀྱིས་ཕྱི་ཚེས་བཅོ་ལྔའི་ཉིན་ཨ་མེ་རི་ཁའི་སྲིད་འཛིན་ཇོ་བའི་ཌེན་མཆོག་དང་དངོས་སུ་ཐུག་འཕྲད་གནང་བའི་སྐབས་སུ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་བློ་འཚབ་ཡོད་པ་མ་ཟད། བོད་ནང་གི་འགྲོ་བ་མིའི་ཐོབ་ཐང་ཇེ་སྡུག་ནས་ཇེ་ཞན་དུ་འགྲོ་བཞིན་པ་དང་བོད་ཀྱི་བྱིས་པ་ས་ཡ་གཅིག་ལྷག་ཕ་མ་དང་ཁ་བྲལ་ནས་རྒྱ་ནག་གཞུང་གིས་བཙུགས་པའི་བཅའ་སྡོད་སློབ་གྲྭའི་ནང་བཅུག་སྟེ་རྒྱ་སྒྱུར་གྱི་སྲིད་ཇུས་སྤེལ་ནས

ཁྱོད་ཀྱི་དུས་ཚོད་རྫོགས་པ་རེད། བོད་ལ་རང་དབང་དགོས་ཞེས་འཁོད་པའི། རིང་ཚད་ལ་ཕི་ཊི་བཅུ་གསུམ་ལྷག་ཡོད་པའི་འཕྲེད་དར་ཞིག་སྒྲེང་འཛུགས་བྱས་པ་དང། དེ་ནས་སྤྱི་ཚེས་བཅུ་གཅིག་ཉིན་ནིའུ་ཡོག་དང་ནིའུ་ཇར་སི་ས་གནས་གཞོན་ནུ་དང། རྒྱལ་སའི་ས་གནས་གཞོན་ནུ་གཉིས་ཟུང་འབྲེལ་གྱི་ཐོག་ནས་ཨ་མེ་རི་ཀའི་རྒྱལ་སའི་ཁུལ་དུ་སྲིད་འཛིན་ཞི་ཅིན་ཕིན་ལ་ངོ་རྒོལ་གྱི་ལས་འགུལ་ཤུགས་ཆེན་སྤེལ་ཡོད་པ་རེད། སྤྱི་ཚེས་བཅོ་ལྔ་ཉིན་བོད་མི་དང་བོད་དོན་རྒྱབ་སྐྱོར་བ་རྒྱ་ནག་གི་དམངས་གཙོ་དོན་གཉེར་བ་དང་ཧོང་ཀོང་བ། ཤར་ཏུར་ཀི་སི་ཐན་སོགས་དམངས་གཙོ་དང་རང་དབང་ལ་དགའ་བའི་རྒྱ་ཆེ་བའི་མང་ཚོགས་ཚོས་སྲིད་འཛིན་ཞི་ཅིན་ཕིན་ལ་ངོ་རྒོལ་གྱི་ལས་འགུལ་ཤུགས་ཆེན་སྤེལ་བཞིན་པ་རེད། དེ་བཞིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་སན་ཧྥ་རན་སི་སི་ཀོ་རུ་ཚོགས་རྒྱུའི་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་མཉམ་འབྲེལ་གྱི་རྩ་འཛུགས་ཀྱི་ཚོགས་འདུར་མཉམ་ཞུགས་མ་བྱས་པའི་སྔོན་ཏེ་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་ཉིན་གྱི་ཕྱི་དྲོར་ཡི་ཏི་ཧོལ་ཁྲིན་ཞེས་པའི་མགྲོན་ཁང་དུ་རྒྱ་ནག་གི་དམངས་གཙོ་རྩོད་ལེན་པ་དག་གིས

ཚོགས་ཐོག་ཏུ་རྒྱ་ནག་གི་བསྐྱར་སྒུག་ལས་སློབ་མའི་དམངས་གཙོའི་དབུ་ཁྲིད་ཀྱི་གྲས་ཝང་ཏན་ལགས་ཀྱིས་གཏམ་བཤད་གནང་དོན། ཏུའུ་ཚའེ་དང་ཁོའི་རིང་བདག་ཏུ་སྤྲོད་པའི་ཀྲུང་གོ་ཡིས་ཏུང་ཁྲེང་ཝེ་ཧྲི་ཅེ་ཧྥེ་ཕིང་ལ་གཙོས་ཏང་དང་ཏང་ཀྲུང་དབྱང་ཅུན་ཧྭ་ཙེའུ་མིན་ཀྲུའུ་ཧྲི་ཅེ་ལ་གཙོས་ཏང་ཨུའི་ཞིང་དབང་ཆ་སྒེར་སྡེམ་གྱི་སྲིད་དབང་སྒེར་གཅོད་བྱེད་པའི་རྒྱ་ནག་རྒྱལ་ཁབ་ལ་མཚོན་ན། འཛམ་གླིང་ཞི་བདེ་དང་དམངས་གཙོའི་རིང་ལུགས་ལ་འཇིགས་སྐུལ་དང་གཏོར་བརླག་བྱེད་མཁན་ཆེ་ཤོས་དེ་ཡིན་སྟབས། ཐེངས་འདིའི་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་བདེ་འཇགས་ཚོགས་འདུ་དེ་ནི་རྒྱལ་ཁབ་སོ་སོས་རང་མགོ་རང་གིས་གཡོགས་པ་ལྟ་བུའི་གྲོས་ཆོད་ཅིག་འཇོག་རྒྱུ་དེ་མིན་པར་རྒྱ་ནག་གི་སྲིད་དབང་སྒེར་གཅོད་ཀྱི་དྲག་པོའི་སྲིད་དབང་འདི་མཇུག་རྫོགས་པར་བྱས་ཏེ། མིའི་རིགས་ཀྱི་ཞི་བདེ་དང་འཕེལ་རྒྱས་ཀྱི་བཀག་རྡོ་ཆེན་པོ་མེད་པར་བཟོས་ནས་དམངས་གཙོའི་རྒྱ་ནག་གི་རྒྱལ་ཁབ་ཅིག་འཛུགས་སྐྲུན་གྱིས་རྒྱ་ནག་ནི་འཛམ་གླིང་གི་ཞི་བདེ་སྲུང་སྐྱོབ་བྱེད་མཁན་ཞིག་ཏུ་བསྒྱུར་དགོས་པའི་སྐོར་གྱི་གཏམ་བཤད་གནང་ཡོད་པ་རེད། ཨ་རིའི་གྲོས་ཚོགས་འཐུས་མི་དགའ་ལེགས་ལགས་ཀྱིས་སི་ཐུང་ཟམ་པར་དམངས་གཙོའི་སྐད་འབོད་གནང་མཁན་ཕང་ལི་ཧྥ་ལགས་ཀྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱི་རང་མཚང་ཕྱིར་བཏོན་ཡོད་པ་དང་སྔོན་མ་སུའུ་ལེན་གྱི་རྩོམ་པ་པོ་སོལ་ཛེ་ནི་སིན་ལགས་ཀྱི་ལེགས་བཤད་ཅིག་ལས། ཁྱེད་རང་བདེན་པའི་ཆེད་དུ་ཁྲིམས་ཁང་དུ་འགྲོ་བ་དེ་ཅི་ཡང་མིན་ལ། ཁྱེད་རང་བདེན་པའི་ཆེད་དུ་ངེས་པར་དུ་བཙོན་ཁང་ལ་འགྲོ་དགོས་ཞེས་གསུངས་བ་ལྟར་དུ། རྒྱ་ནག་གི་དམངས་གཙོ་རྩོད་ལེན་པ་ཝེ་ཅིང་ཧྲེང་དང་ཝང་ཏན། ཝང་ཅུན་ཐའོ། སོགས་ཀྱང་གནས་ལུགས་སླ་མོ་ཞིག་གི་ཆེད་དུ་བཙོན་ཁང་དུ་འཛུལ་བ་རེད། རྒྱ་ནག་མི་དམངས་ལ་རང་དབང་དགོས་པའི་བདེན་དོན་གྱི་གནས་ལུགས་འདིའི་ཆེད་དུ་བཙོན་ཁང་དུ་འཛུལ་བ་རེད་ཅེས་སོགས་ཀྱི་གཏམ་བཤད་གནང་ཡོད་པ་རེད། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། བོད་མིའི་འཐབ་རྩོད་ཀྱི་ཁྲོད་བདེན་པ་དང་འཚེ་བ་མེད་པའི་ལམ་ལ་གཞི་བཅོལ་དགོས་པའི་ཐད་ལ་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་གིས་བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ཀྱིས་གོ་སྒྲིག་གནང་བའི་རྒྱ་གར་ནང་བོད་མིའི་དྭང་བླངས་ཞུ་གཏུག་ལས་འགུལ་གྱི་ཐབས་ཇུས་ཚོགས་འདུ་གི་སྟེང་ང་གསུངས་ཡོད་པ། གསར་འགོད་པ་བློ་བེ་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་ཞུ།
བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ནས་གོ་སྒྲིག་གནང་སྟེ་བཞུགས་སྒར་དུ་སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་བཅུ་གསུམ་ནས་བཅོ་ལྔ་གི་བར། རྒྱ་གར་ནང་བོད་དོན་དྭང་བླངས་ཞུ་གཏུག་ལས་འགུལ་སྤེལ་ཕྱོགས་དང་འབྲེལ་བ་གི་ཚོགས་འདུ་དང་ཟབ་སྦྱོང་ཞིག་གནང་བཞིན་པ་གི་དབུ་འབྱེད་དུ། བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་ཆེད་ཕེབས་ཀྱིས་གོང་ས་མཆོག་གིས་བོད་ཀྱི་གནད་དོན་འགྲིག་འཇགས་ཡོང་བར། བདེན་པ་དང་འཚེ་བ་མེད་པ་གཉིས་ཀྱི་གཞི་རྟེན་གྱི་ཐོག་ནས་གསུངས་ཡོད་པ་དང། མ་འོངས་པའི་བོད་དོན་འཐབ་རྩོད་དེ་ག་དུས་ཡིན་ན་བདེན་པ་དང་འཚེ་བ་མེད་པར་གཞི་བཅོལ་དགོས་པ་གི་སྐོར་ལམ་སྟོན་གནང་གི་འདུག།
ང་ཚོས་མ་འོངས་པའི་འཐབ་རྩོད་དེ་ག་དུས་ཡིན་ན་ཡང་བདེན་པ་དང་འཚེ་བ་མེད་པར་གཞི་བཅོལ་དགོས་པ་ཞིག་དང། ང་ཚོའི་བོད་ཀྱི་དམིགས་ཡུལ་དེ ྋགོང་ས ྋསྐྱབས་མགོན་ཆེན་པོའི་ལམ་སྟོན་གྱི་འོག་ལ་གཞིས་བྱེས་བོད་མི་ཡོངས་ཀྱིས་ཚད་མཐོའི་མང་མོས་ཀྱི་ཐོག་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་སྤྱི་མོས་ཀྱི་ཐོག་ནས་གཏན་ལ་ཕབ་པའི་དབུ་མའི་ལམ་གྱི་སྲིད་ཇུས་དེ་རེད། དབུ་མའི་ལམ་གྱི་སྲིད་ཇུས་ལ་ཡ་གཉིས་སྨན་ཟེར་ལབ་དགོས་པ་དེ། ང་རང་ཚོ་བོད་པའི་རིགས་མི་རིགས་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་དབང་འཛིན་པ་གཉིས་ཆ་ལ་ཕན་པ་ཅིག་མ་གཏོགས་གཅིག་རྒྱལ་གཅིག་ཕམ་ཟེར་བ་ཞིག་དང་གཅིག་ལ་ཕན་གཅིག་ལ་གནོད་ཟེར་བ་མེད་པ་དེ། ངེས་པར་དུ་ང་ཚོས་ཐུགས་ལ་འཆིང་དགོས་པ་ཞིག་རེད།
ཡང་སྐུ་མགྲོན་གཙོ་བོར་རྒྱ་གར་གྱི་གྲོས་ཚོགས་འོག་མ་གི་འཐུས་མི་ཀིར་ཤན་ཀ་པུར་ལགས་ཀྱང་ཆེད་དུ་གདན་འདྲེན་ཞུས་ཡོད་པས། ཁོང་གིས་ད་ཆ་བཙན་བྱོལ་ནང་བོད་ཀྱི་མི་རབས་གསར་པ་ཚོས་འགན་འཁུར་བླངས་ཏེ་བོད་དོན་སྒྲུབ་ཀྱི་ཡོད་པས། ཁོ་རང་གིས་བོད་དོན་བདེན་མཐའ་གསལ་ངེས་ཀྱི་ཡིད་ཆེས་གནང་གི་ཡོད་པ་གསུང་གི་འདུག། Tibet ke log aaj bhi aashavan hain ki Tibet ki swatantrata prapt hogi jo maine kaha། ཁྱེད་ཚོའི་ཨ་ཡེ་ཨ་མྱེས་རྣམས་ནས་བཟུང་བཙན་བྱོལ་དུ་བཞུགས་ཏེ་བོད་དོན་འཐབ་རྩོད་ཀྱི་དཀའ་སྡུག་མྱངས་ཡོད་པ་དང། ད་ཆ་ཁྱེད་ཚོ་མི་ཐོག་གསུམ་པ་རྣམས་ཀྱིས་འགན་འཁུར་བླངས་ཏེ་བོད་དོན་འཐབ་རྩོད་གནང་གི་ཡོད་པ་མ་ཟད། བོད་ནང་གི་བོད་མི་ཚོས་ཀྱང་བོད་ལ་རང་དབང་ཐོབ་པར་ཐུགས་རེ་ཆེན་པོ་གནང་གི་ཡོད་པས། ཁོ་རང་གིས་རིམ་པས་བོད་དོན་བདེན་མཐའ་གསལ་ངེས་ཀྱི་ཡིད་ཆེས་གནང་གི་ཡོད་ཅེས་གསུང་གི་འདུག་ཅིང། ཚོགས་འདུ་གོ་སྒྲིག་པ་ཕྱི་དྲིལ་ལས་ཁུངས་ཀྱི་བོད་དོན་ཞུ་གཏུག་ཚན་པ་གི་འགན་འཛིན་འབྲུག་ལྡན་སྐྱིད་ལགས་ནས། ཟབ་སྦྱོང་འདི་ཚོགས་འདུའི་དམིགས་ཡུལ་གཙོ་བོ་ནི་རྒྱ་གར་ནང་མ་འོངས་པར་བོད་དོན་ཞུ་གཏུག་གནང་ལམ་གྱི་ཐོག་གི་གོ་བསྡུར་དང། ཁོང་ཚོའི་མ་འོངས་ལས་འགུལ་དངོས་གཞི་བང་རིམ་སྒྲིག་རྒྱུ་སོགས་ཀྱི་ཆེད་ཡིན་པའང་འགྲེལ་བརྗོད་གནང་གི་འདུག། བོད་དོན་ཞུ་གཏུག་ད་ག་པར་ཡིན་ནའི་གནང་དང་གནང་མུས་རེད་པ། བོད་མི་སྒྲིག་འཛུགས་ངོས་ནས་ཡིན་ན་ད་གཞུང་འབྲེལ་མ་ཡིན་པ་ཡིན་ན་ད་སྒེར་ནས་ད་ཚང་མ་གིས་ཅིག་ཤུགས་རྒྱག་ས་ཅིག་རེད་དེ་ལས་ད་དེ་ནས་ང་ཚོ་ག་རེ་བསླབ་བྱ་ལེན་ཡ་འདུག་རེད་པ། ཨཱ་ནི་མ་འོངས་པ་ལ་དམིགས་བསལ་རྒྱ་གར་ནང་ལ་ཨཱ་ནི། ཚོགས་མི་ཁོ་རང་ཚོ་གི་ཨཱ་ནི།

གཞོན་སྐྱེས་ཚོར་ཟབ་སྦྱོང་འདི་གནང་བ་ཧ་ཅང་ཕན་ཐོགས་ཆེན་པོ་མཐོང་གི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ཟབ་སྦྱོང་ནང་དུ་འཛོམས་པ་ལ་གཅིག་སོ་སོ་ཡང་སློབ་སྦྱོང་གསར་པ་དེ་འདྲ་ཤེས་ཡག་གི་རེ་བ་ཆེན་པོ་ཡོད། དམིགས་ཡུལ་གཙོ་བོ་དེ་འདི་ག་རང་ཡིན། འདི་དང་མཉམ་དུ་ནི་ད་ལྟ་འདི་གི་ཟབ་སྦྱོང་གི་ད་ལྟ་ཞུ་གཏུག་གི་ལས་འགུལ་འདི་གི་དམིགས་ཡུལ་འདི་དཔེ་ཡག་པོ་རེད་ཤག་ཨ་ནི་ཞུ་ཡག་ཡིན་འགྲོ་བ་དེ་གཅིག་གི། ཁྱབ་ཁོངས་ཁྱབ་ས་དེ་ཚོ་དཔེ་རྒྱ་ཆེན་པོ་བྱས་ནས་དམིགས་བསལ་གྱིས་ང་རང་ཚོའི་གཞོན་སྐྱེས་རྣམ་པ་ལ་དེ་ནས་ཅིག་དེ་འདྲའི་ཟབ་སྦྱོང་གནང་བ་དེ་ཧང་སངས་ཀྱི་ཡག་པོ་འགྲོ་གི་བསམ་གྱི་འདུག་ལགས། རྒྱ་གར་ཧི་མཱ་ཅལ་མངའ་སྡེ་གི་སྤོན་ཊ་གཞིས་ཆགས་ནས་ཡིན་པ་ཀུན་དགའ་བསྟན་སྒྲོན་ལགས་ནས། རྒྱ་གར་གཞུང་འཛིན་མི་སྣ་ལ་བོད་དོན་ཞུ་གཏུག་ཙམ་མ་ཟད། རྒྱ་གར་མི་མང་ལ་བོད་དོན་གོ་རྟོགས་སྤེལ་ཐུབ་རྒྱུ་གལ་ཆེན་དུ་མཐོང་གི་ཡོད། གཞུང་ནི་ལོ་ལྔ་རེ་གི་ནང་འགྱུར་བ་ཐེབས་འགྲོ་གི་ཡོད་ནའང་མི་དམངས་ལ་འགྱུར་བ་མི་འགྲོ་བར་བརྟན་པོར་གནས་ཐུབ་པ་འགྲེལ་བརྗོད་གནང་གི་འདུག། གཞུང་འདི་ལོ་ལྔ་ལྔ་ལ་འགྱུར་བ་ཐེབས་ཀྱི་རེད་ཡིན་ན་ཡང་མི་དམངས་འདི་ཚོ། ད་ཨིན་ཇིའི་ཚིག་གིས་ཤོད་རོགས་བྱས་ན་ཀོང་ཧྲན་རོགས་བྱས་རོགས་ད་རྒྱ་གར་མི་དམངས་འདི། ལས་ལོ་འགྱུར་བ་ཐེབས་མ་ཐེབས་གལ་སྲིད་མི་དམངས་སྐད་ཆའི་ཤེས་རྟོགས་ར་བྱས་ན། ལོ་ལྔ་བཅུ་ནང་ལ་གཞུང་ག་ཚོད་མོ་ག་ཚོད་འགྱུར་བ་ཐེབས་རོགས་བྱས་ནས། བོད་ཀྱི་གནད་དོན་སྐོར་ལ་ད་ཁོ་རང་ཚོ་གི་ཤེས་རྟོགས་ར། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ནས་གོ་སྒྲིག་གི་གཟབ་སྦྱོང་དམ་ཚོགས་འདུ་འདི་ལ་རྒྱ་གར་ནང་གི་ས་གནས་ཁག་བཅུ་ནས་བོད་མི་གཞོན་སྐྱེས་སུམ་ཅུ་སོ་ལྔ་ཆེད་བཅར་གནང་ཡོད་པ་དང། བོད་དོན་དང་བླངས་ཞུ་གཏུག་གི་གཟབ་སྦྱོང་ཚོགས་འདུ་འདི་འདྲ་བོད་མིའི་སྒྲིག་འཛུགས་ཀྱིས་ཉེ་སྔོན་ཡུ་རོབ་ཀྱི་ནང་འཚོགས་ཡོད་པ་དང་འདྲ་བར། རིང་མིན་ཨོ་སི་ཁྲེ་ལི་ཡ་གི་ནང་དུའང་གཟབ་སྦྱོང་གནང་འཆར་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། བོད་མི་མང་སྤྱི་འཐུས་ཚོགས་གཞོན། སྒྲོལ་མ་ཚེ་རིང་ལགས་ཡོ་རོབ་འཇར་མན་རྒྱལ་ཁབ་དུ་གཞུང་འབྲེལ་ཕྱོགས་ཕེབས་གནང་ཡོད་འདུག་བོད་མིའི་སྒྲིག་འཛུགས་ཀྱི་དྲ་བ་གི་སྟེང་ལ་ཕྱི་ཚེས་བཅུ་གསུམ་གི་ཉིན་གནས་ཚུལ་བཀོད་པར་གཞིགས་ན། འཇར་མན་གྱི་ནང་ལ་རྟེན་གཞི་བྱས་པའི Friedrich Naumann Foundation ཞེས་པའི་ཐེབས་རྩ་གི་གོ་སྒྲིག་གི་འོག་ཏུ་འཇར་མན་གྱི་གྲོང་ཁྱེར Potsdam དུ་རྒྱལ་སྤྱིའི་ཤེས་ཡོན་འགོ་ཁྲིད་ཀྱི་གཟིགས་སྐོར་ལས་གཞི་གི་རྣམ་གྲངས་ཤིག་སྟེ་དབུས་གཞུང་ལམ་ལུགས་དང། གཅིག་སྡུད་ལམ་ལུགས་མ་ཡིན་པའི་བརྗོད་གཞི་གི་སྟེང་ལ་མཛད་པ་འདི་ཚེས་བཞི་ནས་བཅུ་གཅིག་གི་བར་ཚོགས་བཅར་གནང་ཡོད་འདུག་འཇར་མན་དགའ་རོགས་ཚོ། རྒྱལ་སྤྱིའི་འགོ་ཁྲིད་ཀྱི་ཤེས་ཡོན་ལྟེ་གནས། IAF། ཞེས་པའི་གོ་སྒྲིག་གི་འོག་ཕྱི་ཟླ་བཅུ་གཅིག་གི་ཚེས་ལྔ་ནས་བཅུ་གཅིག་གི་བར་ལྷོ་ཨེ་ཤེ་ཡ་གི་གྲོས་ཚོགས་འཐུས་མི་གི་སྐུ་ཚབ་ཚོགས་ཆུང་གིས་འཇར་མན་རྒྱལ་ཁབ་ཀྱི་ནང་ལ་ཤེས་ཡོན་སྐོར་སྐྱོད་དུ་ཕེབས་པའི་གྲས་སུ་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱང་མཉམ་ཞུགས་གནང་བ་ཞིག་རེད། ཝང་ཅུན་ཀྲེང། བལ་ཡུལ་ལ་ཕྱིན་པ་དེ་ནི་རྒྱ་ནག་གཞུང་གིས་ཡུལ་དེའི་ནང་ལ་དམར་ཤོག་གི་སྟོབས་ཤུགས་སྲ་བརྟན་ཡོང་རྒྱུ་གི་ཐབས་ཇུས་ཤིག་ཡིན་ཟེར་པ་ཉམས་ཞིབ་པ་གིས་འགྲེལ་བརྗོད་བྱས་འདུག་རྒྱ་ནག་གིས་བལ་ཡུལ་དུ་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པ་གི་དྲུང་ཆེ་ཝང་ཅུན་ཀྲིན་ཉེ་ལམ་ཆེད་གཏོང་བྱས་ཏེ་ཕྱི་ཚེས་བཅུ་གཉིས་ཀྱི་ཉིན་ཝང་ཅུན་ཀྲིན་གྱིས་བལ་ཡུལ་གྱི་གན་ད་ཁི་ས་ཁུལ་གྱི་སྤྱི་ཁྱབ་བློན་ཆེན Surendra Pandey ལ་ཐུག་འཕྲད་ཀྱིས་ཡུལ་དེའི་གྲོང་ཁྱེར་པོ་ཁ་ར་ལ་འཛུགས་སྐྲུན་ཡར་རྒྱས་དང་རྒྱུད་གཅིག་ལམ་གཅིག་གི་ལས་གཞི་སོགས་ཀྱི་ཐོག་ལ་གྲོས་བསྡུར་བྱས་འདུག་དེའི་ཐད་བལ་ཡུལ་གྱི་གཞུང་ཞབས་ཟུར་པ Vijay Kant ལགས་ཀྱིས་ཝང་ཅུན་ཀྲིན་བལ་ཡུལ་དུ་ཡོང་དགོས་པའི་དམིགས་ཡུལ་གཙོ་བོ་ནི་ཁ་སྔོན་ཕྱི་ཟླ་དགུ་བ་གི་ནང་བལ་ཡུལ་གྱི་སྲིད་བློན་རྒྱ་ནག་ཏུ་ཕེབས་པ་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་དེ་སྔོན་ཉིས་སྟོང་བཅུ་དགུ་གི་ལོར་བལ་ཡུལ་དུ་ལྟ་སྐོར་ལ་ཡོང་བའི་ལས་དོན་གཅིག་གི་ཐོག་ལ་གྲོས་བསྡུར་རྒྱུན་འཁྱོངས་ཀྱིས་རྒྱུད་གཅིག་ལམ་གཅིག་གི་ལས་གཞི་དང་མཐའ་མཚམས་སྲུང་སྐྱོབ་སོགས་ཀྱི་ཐད་ལ་གྲོས་བསྡུར་བྱས་ཡོད་པ་མ་ཟད། བལ་ཡུལ་ན་དམར་ཤོག་གི་ལངས་ཕྱོགས་དང་ལྟ་བ་འཛིན་མཁན་གནད་ཡོད་མི་སྣ་ཚོ་ཆིག་སྒྲིལ་གྱི་ངང་གནས་ཐུབ་པའི་ཐོག་དམར་ཤོག་གི་སྟོབས་ཤུགས་སྲ་བརྟན་ཡོང་རྒྱུར་དམིགས་ཡོད། དེ་མིན་ཝང་ཅུན་ཀྲིན་ལ་རྒྱ་ནག་དབུས་གཞུང་དང་བལ་ཡུལ་གྱི་བར་ལ་གན་རྒྱ་གི་རིགས་འཇོག་རྒྱུ་གི་ནུས་པ་དང་དབང་ཚད་མེད་ཅེས་འགྲེལ་བརྗོད་བྱས་འདུག། ཕོ་ར་ས་ཁུལ་ནི་བལ་ཡུལ་གྱི་མི་འབོར་མང་ཤོས་ཀྱི་གྲོང་ཁྱེར་གཉིས་པ་དེ་ཡིན་པ་མ་ཟད། རྒྱ་ནག་གཞུང་གིས་གྲོང་ཁྱེར་དེ་ནི་རྒྱུད་གཅིག་ལམ་གཅིག་གི་ལས་གཞི་ལ་ཧ་ཅང་གི་གནད་འགག་ཆེ་བ་ཞིག་ལ་ངོས་འཛིན་གནང་མུས་ཡིན་པར་བསྟུན། ཝང་ཅུན་ཀྲེང་གིས་སྤྱི་ཁྱབ་བློན་ཆེན་སུ་རེན་དྲ་ཕན་ཌེ་དང་ཐུག་འཕྲད་ཀྱིས་ཕོ་ར་གི་རྒྱལ་སྤྱིའི་གནམ་ཐང་རྒྱ་སྐྱེད་དང་འབྲེལ་བའི་སྐོར་གྲོས་བསྡུར་དང་རྒྱ་ནག་གཞུང་ཕྱོགས་ནས་འདས་པའི་ལོ་བཞི་གི་རིང་ལ་བཀག་སྡོམ་བྱས་པའི་ཁོ་རོ་ལ་ས་མཚམས་དེ་བཞིན་ཟླ་བ་འདིའི་ཚེས་བཅུ་གསུམ་གྱི་ཉིན་དངོས་སུ་སྒོ་འབྱེད་རྒྱུ་ཡིན་པ་ཁྱབ་བསྒྲགས་བྱས་ཡོད་སྐད། དེ་སྔོན་སྦི་སྦི་སི་གི་གསར་ཁང་དུ་ཕྱག་ལས་གནང་མྱོང་མཁན་རྒྱ་ནག་གི་ཉམས་ཞིབ་པ་ཨེ་ཏུལ་སྦི་ར་ལགས་ཀྱིས་ཝང་ཅུན་ཀྲེང་བལ་ཡུལ་ལ་ལྟ་སྐོར་ཡོང་བ་དེས་བལ་ཡུལ་དང་བོད་ཀྱི་འབྲེལ་བ་ཙམ་ཞིག་མིན་པར་བལ་ཡུལ་དུ་རྒྱ་ནག་གི་ལྟ་སྤྱོད་དང་མི་མཐུན་པའི་ལས་འགུལ་དང་ཤུགས་རྐྱེན་ཁག་འགོག་ཐབས་ཀྱི་ཆེད་དུ་ཡིན་པའི་ཁར་རྒྱ་ནག་གིས་བལ་ཡུལ་ལ་མུ་མཐུད་མཐུན་རྐྱེན་སྦྱོར་སྤྲོད་བྱ་གི་ཡོད་པ་གསལ་སྟོན་བྱེད་རྒྱུ་དེ་རེད། དེ་སྔོན་རྒྱ་ནག་གིས་ཡོ་རོབ་ནང་མ་འཛུགས་བྱས་པ་དེ་ལ་འགྱུར་བ་ཕྱིན་ཏེ་དེང་སྐབས་རྒྱ་ནག་གིས་ཡོ་རོབ་དང་འབྲེལ་བ་བྱས་པ་ལས་ལྷག་པ་ཞིག་བལ་ཡུལ་དང་ལྷན་དུ་འབྲེལ་བ་བཟང་བོ་བྱ་རྒྱུ་དེ་གལ་ཆེན་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད། རྒྱུ་མཚན་ནི་བལ་ཡུལ་ནི་རྒྱ་ནག་ལ་ས་ཁམས་ཆབ་སྲིད་ཀྱི་ཐོག་ནས་ཧ་ཅང་གི་གནད་འགག་ཆེན་པོ་ཆགས་ཡོད་ཅེས་འགྲེལ་བརྗོད་བྱས་འདུག། ཉིས་སྟོང་བཅུ་བདུན་གྱི་ལོར་རྒྱ་ནག་དང་བལ་ཡུལ་གྱི་དབར་ཨ་སྒོར་ཐེར་འབུམ་མང་བོ་དང་འབྲེལ་བའི་རྒྱུད་གཅིག་ལམ་གཅིག་གི་ལས་གཞི་གི་ཐོག་གན་རྒྱ་བཞག་པའི་རྗེས་སུ་ལྷ་ས་ནས་བལ་ཡུལ་གྱི་བར་དུ་མེ་འཁོར་ལྕགས་ལམ་བཟོ་སྐྲུན་བྱེད་མུས་ཡིན་པ་མ་ཟད་ལས་གཞི་དེ་ཉིས་སྟོང་ཉི་ཤུ་རྩ་བཞི་གི་ལོ་ལ་ཤར་གཏོང་བྱ་རྒྱུ་ཡིན་པ་རྒྱ་ནག་གཞུང་གིས་བརྗོད་ཟིན་པ་དང་ད་དུང་ལས་གཞི་དེའི་འོག་བོད་དང་བལ་ཡུལ་གྱི་བར་རླངས་འཁོར་གཞུང་ལམ་དང། གནམ་ཐང། ཆུ་མཛོད་སོགས་གསར་རྒྱག་བྱེད་མུས་ཡིན་པ་དེ་དག་ལམ་ལྷོང་ཡོང་རྒྱུ་གི་ཆེད་དུ་བལ་ཡུལ་དང་མཉམ་དུ་དམིགས་བསལ་འབྲེལ་བ་འཛིན་རྒྱུ་གལ་ཆེན་པོ་ཆགས་ཡོད་འདུག་ཝང་ཅུན་ཀྲེང་ནི་དེ་སྔ་ཡུ་གུར་རང་སྐྱོང་ལྗོངས་ཀྱི་དམར་ཤོག་ཚོགས་པ་གི་འགོ་གཙོ་གཞོན་པ་ཡིན་པའི་སྐབས་ཡུ་གུར་མི་རིགས་ལ་དྲག་གནོན་ཚབས་ཆེན་བྱས་པའི་རྐྱེན་གྱིས་ཨ་མི་རི་ཀས་ཁོང་ལ་ཉེས་ཆད་བཅད་ཡོད་ཀྱང་ཉིས་སྟོང་ཉི་ཤུ་རྩ་གཅིག་གི་ལོ་གི་ལོ་མཇུག་ཏུ་རྒྱ་ནག་གཞུང་གིས་ཁོང་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པ་གི་དྲུང་ཆེ་ལ་བསྐོ་གཞག་བྱས་ཤིང། དེང་སྐབས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་མུས་ཡིན་པ་མ་ཟད། ཨ་མེ་རི་ཀའི་རང་དབང་གི་ཁང་པ་གིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་འཛམ་གླིང་ནང་གི་རང་དབང་གི་གནས་བབ་དང་འབྲེལ་བའི་སྙན་ཐོ་བཏོན་པའི་ནང་བོད་འདི་རང་དབང་མེད་པའི་ཡུལ་ལུང་ཆེས་སྡུག་ཤོས་ཀྱི་གྲས་སུ་མིང་འདོན་བྱས་ཡོད། གཞན་ཡང་རྒྱ་ནག་གཞུང་གི་གནོན་ཤུགས་ཀྱི་འོག་བལ་ཡུལ་གཞུང་གིས་བོད་མི་མང་པོ་ཞིག་ཕྱིར་རྒྱ་ནག་ལ་རྩིས་སྤྲོད་བྱས་ཡོད་པའི་གནས་ཚུལ་ཡང་བྱུང་ཡོད་ལ། དེང་སྐབས་བོད་མིའི་རང་དབང་སྒེར་ལངས་གསུམ་བཅུ་དུས་དྲན་གྱི་ཉིན་མོ་ཙམ་ཞིག་མ་ཟད ྋགོང་ས ྋརྒྱལ་བ་རིན་པོ་ཆེ་གི་སྐུའི་འཁྲུངས་སྐར་སྲུང་བརྩི་བྱེད་རྒྱུའི་ཐད་ལ་ཡང་དམ་དྲག་བྱེད་ཀྱི་ཡོད་ལ། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་ཡང་ཡུལ་དེའི་ནང་ཕེབས་རྒྱུར་བཀག་འགོག་བྱ་གི་ཡོད། ར་ཤི་ཡ་གིས་ཨན་དྲ་མན་རྒྱ་མཚོའི་དབུས་ཁུལ་དུ་ལོ་རྒྱུས་རང་བཞིན་ལྡན་པའི་དམག་སྦྱོང་བྱས་པའི་རྗེས་རྒྱ་ནག་དང་པ་ཀི་སི་ཐན་གཉིས་ཀྱིས་མཉམ་འབྲེལ་དམག་སྦྱོང་བྱས་ཡོད། རོ་ཊར་གསར་ཁང་གིས་ཕྱི་ཚེས་བཅུ་གསུམ་གྱི་ཉིན་པེ་ཅིན་ནས་གནས་ཚུལ་སྤེལ་དོན་ལ་གཞིགས་ན་རྒྱ་ནག་དང་པ་ཀི་སི་ཐན་གཉིས་ཀྱིས་གཟའ་སྤེན་པ་གི་ཉིན་ནས་ཨ་རབ་མཚོ་ཁུལ་དུ་དུས་ཡུན་གཟའ་འཁོར་གཅིག་གི་རིང་མཉམ་འབྲེལ་དམག་སྦྱོང་བྱེད་བཞིན་ཡོད་ཅིང་འདིའི་གོང་ར་ཤི་ཡའི་ཞི་བདེའི་རྒྱ་མཚོའི་ཁུལ་གྱི་མཚོ་དམག་དང་འབར་མའི་རྒྱལ་ཁབ་མཉམ་འབྲེལ་གྱིས་མཚོའི་ཐོག་དམག་སྦྱོང་ཐེངས་དང་པོ་དེ་བྱས་ཡོད་ལ། གཞན་ཡང་ཕྱི་ཚེས་བཅུ་དགུ་ཉིན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་དང་ཨ་མི་རི་ཀའི་རྒྱལ་སྲུང་དྲུང་ཆེ་རྣམ་གཉིས་ཀྱིས་རྒྱ་གར་གྱི་རྒྱལ་སྲུང་དྲུང་ཆེ་དང་མཇལ་འཕྲད་ཀྱིས་རྒྱལ་ཁབ་གཉིས་ཀའི་བར་གྱི་བདེ་འཇགས་སྲུང་སྐྱོབ་དང་འབྲེལ་བའི་མཉམ་ལས་བྱེད་རྒྱུ་གི་གྲོས་མཐུན་བྱུང་ཡོད་འདུག།

བོད་ཕྱི་ཕྱོགས་ཀྱི་རླུང་འཕྲིན་ཁང་སོགས་ཀྱིས་གཙོས་བྱས་པའི་བོད་ཀྱི་གསར་འགྱུར་བརྒྱུད་ལམ་ཁག་གིས་ཀྱང་དོ་སྣང་བྱས་ཏེ་དེའི་སྐོར་གྱི་གསར་འགྱུར་རྒྱང་བསྒྲགས་བྱས་ཡོད། དགེ་རྒན་དེའི་མིང་ལ་རྡོ་དགོན་གསང་བདག་རྡོ་རྗེ་ཞེས་ཟེར་ཞིང་སྐབས་དེར་ཁོང་ནི་དགུང་ལོ་བདུན་ཅུ་དོན་བདུན་ཙམ་རེད། ཨ་ནི། དཔེར་ན་ཆ་བཞག་ན་སེམས་ཅན་ཟེར་ཡག་སེམས་ཟེར་གི་དེ་མ་དེ་ཁམས་པའི་དོན་གུ་མི་འདུག་ག་སེམས་ཅན་གི། རྡོ་དགོན་གསང་བདག་རྡོ་རྗེ་ལགས་ནི་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་ལྔ་གི་ལོར་སྐྱེས་ཤིང་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་ལོར་ལྷ་ས་ཉག་རོང་ཤག་གི་སློབ་གྲྭར་སོང་སྟེ་གཅིག་དགུ་ལྔ་བཅུ་ང་བདུན་ལོ་ནས་ལྔ་བཅུ་ང་དགུ་གི་ལོ་བར་དུ་བོད་གཞུང་དགའ་ལྡན་ཕོ་བྲང་གི་རྩིས་ཁང་དུ་ཞབས་ཕྱི་བྱས་མྱོང་མཁན་ཞིག་རེད། གཅིག་དགུ་ལྔ་བཅུ་ང་དགུ་གི་ལོར་བོད་དུ་ཆབ་སྲིད་ཀྱི་དུས་འགྱུར་བྱུང་བའི་རྗེས་སུ་ཁོང་སྙེ་མོ་ཟེར་བའི་ས་ཆ་དེར་སློབ་ཆུང་གི་དགེ་རྒན་ཞིག་བྱས་ཏེ་གཅིག་དགུ་བརྒྱད་ཅུ་ཙམ་བར་དུ་བསྡད་ཅིང་དེ་ནས་བོད་ལྗོངས་སློབ་གྲྭ་ཆེན་མོ་རུ་ལས་ཀ་སྤོར་ནས་དེར་སུམ་རྟགས་དང་སྙན་ངག་རྩོམ་རིག་དང་གཞུང་ཡིག། བོད་ཀྱི་ཡུལ་སྲོལ་དང་བོད་ཀྱི་ཡིག་གཟུགས་བཅས་སློབ་ཁྲིད་གནང་སྟེ་མཐར་ཁོང་ལ་དགེ་རྒན་ཆེན་མོ་གི་མཚན་གནས་ཐོབ་པ་མ་ཟད་བོད་ཀྱི་སྤྱི་སྐད་སློབ་དེབ་ཟེར་བ་སོགས་ཀྱིས་གཙོ་བྱས་པའི་བོད་ཀྱི་སྐད་ཡིག་དང་འབྲེལ་བའི་བརྩམས་ཆོས་ཀྱང་མི་ཉུང་བ་ཞིག་དཔར་སྐྲུན་བྱས་པ་མ་ཟད་ཞིབ་འཇུག་དུས་དེབ་དང་རླུང་འཕྲིན་དང་བརྙན་འཕྲིན་ཁང་ཁག་གི་བཅར་འདྲི་སོགས་ཀྱི་སྐབས་སུ་ཁོང་གིས་བོད་ཀྱི་སྐད་ཡིག་གི་ད་ལྟའི་གནས་སྟངས་དང་མ་འོངས་པའི་མདུན་ལམ་གྱི་ཐད་ལ་སེམས་ཁྲལ་ཆེན་པོ་གྱི་ཐོག་ནས་དབྱེ་ཞིབ་དང་བསམ་ཚུལ་ཤུགས་ཆེན་པོར་གསུངས་ཡོད། དེར་བརྟེན་ཁོང་ནི་རྒྱལ་ཁབ་ཕྱི་ནང་ཚང་མའི་བོད་ཀྱི་སྐད་ཡིག་ལ་བརྩེ་སེམས་དང་དགའ་ཞེན་ཆེ་བའི་མི་ཚོས་དོ་སྣང་བྱེད་ས་ཞིག་ཏུ་གྱུར་ཡོད་ཅིང་དོན་དངོས་སུའང་ཁོང་གིས་བོད་ཀྱི་སྐད་ཡིག་གི་འཕེལ་རྒྱས་ཀྱི་ཆེད་དུ་བོད་ཀྱི་ན་ཆུང་ཚོར་དམིགས་ནས་ཞེ་ས་གི་ལག་དེབ་བློ་གསར་དགའ་སྟོན་ཟེར་བ་དང་བྱིས་སྒྲུང་གྲགས་ཅན་ལྔ། གཞན་ཡང་བོད་ཀྱི་ཡུལ་སྲོལ་རྣམ་བཤད་ཟེར་བ་སོགས་བརྩམས་ཡོད། དེར་མ་ཟད་རྒན་ཡོལ་བྱས་པའི་རྗེས་སུའང་སློབ་མ་ཚོར་མུ་མཐུད་ནས་བོད་ཀྱི་སྐད་ཡིག་དང་རིག་གནས་སློབ་ཁྲིད་བྱས་ཏེ་མི་ཚེ་ཧྲིལ་བོར་བོད་ཀྱི་སྐད་ཡིག་སློབ་གསོ་གི་བྱ་གཞག་ཁོ་ནའི་ཐོག་ལ་འབད་བརྩོན་བྱས་ཡོད། ལྷག་པར་དུ་ཁོང་གིས་གསོ་སྐྱོང་གནང་བའི་སློབ་མ་མང་བོ་ཞིག་གིས་ད་ལྟ་རང་རང་གི་ལས་གནས་ཀྱི་ཐོག་ཏུ་བོད་ཀྱི་སྐད་ཡིག་གི་སྐོར་ལ་མུ་མཐུད་ནས་ཤུགས་སྣོན་རྒྱག་བཞིན་ཡོད་ཅིང་དེ་དག་ལས་མི་སྣ་ཁག་ཅིག་ལ་མཐོ་རིམ་ཆེད་ལས་ཀྱི་གོ་མིང་ཡང་ཐོབ་ཡོད་པ་རེད་ཟེར། རྡོ་དགོན་གསང་བདག་རྡོ་རྗེ་ལགས་ཀྱིས་བོད་ཀྱི་སྐད་དང་ཡི་གེ་གཉིས་ཀྱི་གནས་སྟངས་ཀྱི་ཐད་ལ་བསམ་ཚུལ་བཏོན་པའི་ནང་ནས་གནད་དོན་གཅིག་གི་ཐོག་ལ་མི་མང་བས་དོ་སྣང་བྱེད་བཞིན་ཡོད་པ་ནི། བོད་ཀྱི་ཡིག་སྐད་འདི་བོད་ཀྱི་སྤྱི་སྐད་དུ་ཇི་ལྟར་འཕེལ་རྒྱས་གཏོང་སྟངས་ཀྱི་ཐད་ལ་བཏོན་པའི་བསམ་ཚུལ་དེ་རེད། འདི་ལྟ་བུའི་བསམ་ཚུལ་འཛིན་མཁན་དང་བཤད་མཁན་ཡང་ན་དེ་ལྟར་རྩོམ་འབྲི་མཁན་མང་བོ་ཡོད་སྲིད་པ་མ་ཟད་ད་དུང་བསམ་ཚུལ་འདི་ལ་ཞན་ཆ་མེད་པ་དང་མི་ཚོས་མཐའ་གཅིག་ཏུ་ངོས་ལེན་བྱེད་བཞིན་ཡོད་པ་དེ་འདྲ་ཞིག་ཀྱང་མ་རེད། ཡིན་ནའང་འདིར་ང་ཚོས་བསམ་ཚུལ་དེ་རྡོ་དགོན་གསང་བདག་རྡོ་རྗེ་ལགས་དང་འབྲེལ་ནས་ངོ་སྤྲོད་བྱེད་དོན་ནི། གཅིག་དགུ་བཞི་བཅུ་ཞེ་ལྔ་ལོ་ནས་ཉིས་སྟོང་ཉི་ཤུ་གི་ལོ་བར་གྱི་བོད་ཀྱི་སྐད་ཡིག་སློབ་གསོ་བ་ཞིག་གི་སྤྱི་སྐད་ཀྱི་བསམ་བློ་གྱི་འཕེལ་ཕྱོགས་ལ་ཕྱིར་དྲན་ཞིག་བྱེད་འདོད་པ་ཡིན། དེ་ཡང་གཅིག་དགུ་དགུ་བཅུ་གོ་བདུན་ལོ་གི་བོད་ལྗོངས་ཞིབ་འཇུག་ཅེས་པའི་དུས་དེབ་ཀྱི་ཐོག་ཏུ་རྡོ་དགོན་གསང་བདག་རྡོ་རྗེ་ལགས་ཀྱིས་བོད་ཀྱི་ཡིག་རྩོམ་གྱི་ཐོག་སྤྱོད་པའི་ཡིག་སྐད་དང་ཁ་སྐད་གཉིས་བར་གྱི་ཁྱད་པར་དང་དེ་གཉིས་ཀྱི་དགེ་སྐྱོན་སྐོར་ཅུང་ཟད་བརྗོད་པ་ཅེས་པའི་དཔྱད་རྩོམ་ཞིག་སྤེལ་ཡོད། དཔྱད་རྩོམ་དེ་ཁོང་གིས་འདི་ལྟར་མགོ་བརྩམས་ནས་བྲིས་ཡོད། བོད་ཀྱི་བརྡ་སྤྲོད་རིག་པ་དང་རྩོམ་རིག་གི་གཞུང་ལུགས་ཀྱང་སྔོན་བྱོན་མཁས་པ་རིམ་བྱོན་གྱིས་ཕྱི་མ་ཕྱི་མའི་ཁུངས་རྣམས་སྔ་མ་སྔ་མར་བཅོལ་ནས་རིམ་བཞིན་འཐུས་སྒོ་ཇེ་ཚང་དུ་བཏང་བ་ཞིག་ཡིན་པ་མ་གཏོགས་ཡུལ་གྱི་འགོ་གཙོ་དང་མཁས་པ་རེ་ཟུང་གིས་ཡིད་ལ་གང་དྲན་གྱི་སྒོ་ནས་བསྒྱུར་བཅོས་སོགས་བྱས་པའི་རིགས་བྱུང་མེད། དེའི་སྟབས་ཀྱིས་ལོ་ངོ་སྟོང་ཕྲག་འདས་ཟིན་པའི་ཡིག་རྩོམ་རྣམས། ད་ལྟའི་དུས་སྐབས་འདིར་ཡང་བོད་ཡིག་སློབ་སྦྱོང་ངེས་ཅན་བྱེད་མྱོང་མཁན་ཞིག་ཡིན་ན་ཀློག་ཐུབ་པ་མ་ཟད་དོན་ཡང་བརྒྱ་ཆ་གི་དགུ་བཅུ་ཙམ་རྟོགས་ཐུབ་པ་འདིར་དགེ་མཚན་བཟང་བོ་ཞིག་ལྡན་ཡོད་པར་སེམས། ཡིན་ནའང་བོད་ཀྱི་ཁ་སྐད་ལ་ཆ་མཚོན་ན། གྲོང་ཚོ་གཅིག་ནས་གྲོང་ཚོ་གཞན་ཞིག་གི་བར་ལའང་ཁྱད་པར་ཕྲན་བུ་རེ་ཡོད་པ་དང། རི་གཅིག་གི་རྒྱབ་མདུན་དང་ཆུ་ཞིག་གི་ཕན་ཚུན་དུའང་གོ་བརྡ་འཕྲོད་དཀའ་བའི་མིང་དང་ཚིག་རེ་ཟུང་ཡོད་པ་དེར་ས་ཆ་གི་རྒྱང་ཁྱད་ཅི་ཙམ་ཆེ་བ་དེ་ཙམ་གྱིས་གོ་བརྡ་འཕྲོད་དཀའ་བ་ཡིན་ཏེ། གལ་ཏེ་སྟོད་མངའ་རིས་ནས་ཡོང་བ་ཞིག་དང། སྨད་མདོ་ཁམས་ནས་ཡོང་བ་ཞིག་ལྷ་སར་འཛོམས་ནས་ཕན་ཚུན་གླེང་མོལ་བྱེད་དགོས་བྱུང་ཚེ་རང་རང་གི་ཡུལ་སྐད་སྤྱད་ན་གོ་བརྡ་མི་འཕྲོད་ངེས་ཅན་ཡིན། ཡིན་ནའང་བོད་ཀྱི་ཡིག་སྐད་ཅེས་པ་འདི་ནི་ཡི་གེ་འབྲི་ཀློག་གི་སློབ་སྦྱོང་ཚད་ལྡན་བྱེད་མྱོང་བ་ཀུན་གྱིས་ཀློག་ཤེས་པ་མ་ཟད་གོ་བའང་ཕལ་ཆེར་ལོན་ཐུབ་པ་ཞིག་ཡིན་པ་དཔེར་ན་ཨ་མདོ་བ་ཀུན་མཁྱེན་འཇམ་དབྱངས་བཞད་པས་མཛད་པའི་ཆོས་དང་རིག་གཞུང་སོགས་ཀྱི་བརྩམས་ཆོས་མང་བོ་ཡོད་པ་དེ་རྣམས་དབུས་གཙང་སྟོད་སྨད་གང་སར་ཁྱབ་པས་ཀློག་པ་པོ་ཤིན་ཏུ་མང་བོས་ལྟ་ཀློག་བྱེད་ཐུབ་རྒྱུ་མ་ཟད་བོད་སྐད་ཡིག་ཚད་ལོན་ངེས་ཤིག་སློབ་སྦྱོང་བྱས་པ་ཞིག་ཡིན་ན་དོན་ཡང་རྟོགས་དཀའ་བ་མིན། དེ་བཞིན་དུ་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་གྱིས་བརྩམས་པའི་ས་སྐྱ་ལེགས་བཤད་དང་མཁས་པ་འཇུག་པའི་སྒོ་ཞེས་པ་ལ་སོགས་བརྩམས་ཆོས་ཤིན་ཏུ་མང་བོ་ཡོད་པ་རྣམས་ཀྱང་མདོ་སྟོད་སྨད་ནས་སྟོད་མངའ་རིས་ཀྱི་བར་ཏེ་བོད་རིགས་གནས་པའི་ས་ཁུལ་ཐམས་ཅད་དུ་ཁྱབ་ཆེ་བ་ཡིན་ལ་གོ་བ་ཡང་ལོན་བདེ་བོ་ཡོད་པ་རེད། རྒྱུ་མཚན་དེའི་ཕྱིར་བོད་ཀྱི་ཡིག་རྩོམ་གྱི་ཐོག་སྤྱོད་པའི་སྐད་དམ་ཡིག་སྐད་ཅེས་པ་འདིར་དགེ་མཚན་ཆེན་པོ་གཉིས་ཡོད་པ་ནི། ལོ་ངོ་ཆིག་སྟོང་བཞི་བརྒྱར་ཉེ་བའི་གོང་ནས་ད་བར་དུ་གོམ་པ་བརྟན་པོའི་ངང་ནས་འཕེལ་རྒྱས་སོང་བ་ཞིག་ཡིན་པ་མ་གཏོགས་གསར་བརྗེའམ་ལས་འགུལ་ཆེན་པོ་ཞིག་ལ་བརྟེན་ནས་གློ་བུར་དུ་འགྱུར་ལྡོག་ཆེན་པོ་ཞིག་བཏང་མེད་པའི་རྐྱེན་གྱིས་ལོ་ངོ་སྟོང་ཕྲག་བརྒལ་བའི་བརྩམས་བྱ་དེ་དག་ཀྱང་ཤིན་ཏུ་རྟོགས་དཀའ་བ་ཞིག་ཏུ་མ་གྱུར་བ་དང་གཅིག། ཡུལ་ལྷོ་བྱང་སྟོད་སྨད་ཀྱི་བར་ལ་ཡུལ་སྐད་ཐད་ལ་ཧེ་བག་ཆེ་བས་ཕན་ཚུན་གོ་དཀའ་ཡང་ཡིག་རྩོམ་གྱི་ཐོག་སྤྱོད་པའི་སྐད་ལ་གཅིག་གྱུར་གྱི་ཁྱད་ཆོས་ལྡན་པས་ཚང་མས་ལྟ་ཀློག་དང་དོན་རྟོགས་ཐུབ་པ་དང་གཉིས་སོ་ཞེས་བཤད་ཡོད། ཡིན་ནའང་མང་ཚོགས་ཀྱི་ཁྲོད་དུ་ཁོང་གི་དགོངས་ཚུལ་འདིའི་ནང་གི་ཡིག་སྐད་དེ་སྤྱི་སྐད་དུ་ཇི་ལྟར་འཕེལ་རྒྱས་སུ་གཏོང་རྒྱུ་དེ་ཕར་ཞོག་ཐ་ན་ཡིག་སྐད་འདི་མི་འགྲིག་གི་ཁ་ནས་བཤད་པ་ཇི་བཞིན་ཡིག་ཐོག་ཏུ་ཕབ་སྟེ་ཁ་སྐད་དང་ཡིག་སྐད་གཉིས་ཀྱི་བར་ཐག་དེ་ཇེ་ཐུང་དང་ཇེ་ཆུང་དུ་གཏོང་མ་ཐུབ་ན་ལོ་ཆུང་བྱིས་པ་ཚོ་རིམ་པ་བཞིན་དུ་བོད་ཀྱི་སྐད་ཡིག་དང་ཁ་ཐག་ཇེ་རིང་དུ་འགྲོ་རྒྱུ་གི་བསམ་ཚུལ་འདོན་མཁན་ཡང་འབྱུང་བཞིན་ཡོད། བསམ་ཚུལ་འདིའི་རིགས་ལ་རྡོ་དགོན་གསང་བདག་རྡོ་རྗེ་ལགས་ཀྱིས་བཤད་རྒྱུར། ཡང་ལ་ལས་བོད་ཀྱི་ཡིག་རྩོམ་འདི་བཞིན་ཀློག་ཤེས་ཀྱང་གོ་ཁག་པོ་ཡོད་པས་ལེགས་བཅོས་ངེས་པར་དུ་བྱེད་དགོས། དབྱིན་ཡིག་ལྟ་བུར་ཆ་མཚོན་ན་སློབ་ཆུང་ལོ་རིམ་གསུམ་པ་ཙམ་ཡིན་ཡང་བྱིས་སྒྲུང་སོགས་རང་གིས་ཀློག་ཤེས་པ་རྣམས་གོ་བའང་ལོན་ཐུབ་ཀྱི་ཡོད་པ་རེད། དེས་ན་ང་ཚོས་བོད་ཡིག་དེ་གོ་བདེ་བའི་ཁ་སྐད་ལྟར་བཅོས་ནས་བྱིས་པས་ཀྱང་གོ་ཐུབ་པ་ཞིག་བཟོ་དགོས་ཞེས་བཤད་ཀྱི་ཡོད། དེ་ནི་དངོས་འབྲེལ་བཞད་གད་སློང་བའི་ཚིག་ཙམ་ཡིན་ཏེ་ད་ལྟའི་བོད་ཀྱི་ཡིག་རྩོམ་འདིར་བྱིས་པར་འཚམ་པའི་དོན་དང་བྱིས་པར་འཚམ་པའི་ཚིག་སྦྱོར་བརྩམས་ན་ལོ་རིམ་གསུམ་པའི་བྱིས་པས་གོ་མི་ཐུབ་པ་མེད་པ་ནི་སློབ་ཆུང་ལོ་རིམ་གསུམ་པའི་སློབ་ཕྲུག་སློབ་སྦྱོང་ལེགས་ཉེས་འབྲིང་ཞིག་ལ་ཚོད་རྒྱུགས་ཤིག་བླངས་ན་ཤེས་ཐུབ། ཡིན་ནའང་ཁ་སྐད་དུ་བསྒྱུར་ནས་གཅིག་གྱུར་དུ་གོ་བདེ་བ་ནི་རྩ་བ་ནས་ཡོང་ཐབས་བྲལ་བ་ཞིག་སྟེ། གལ་སྲིད་ལྷ་སའི་ཁ་སྐད་ཀྱི་ནང་དུ་བྲིས་པ་ཡིན་ན་ལྷ་སའི་བྱིས་པ་ལོ་རིམ་གསུམ་པའི་སློབ་ཕྲུག་ཅིག་གིས་གོ་བ་ལོན་ཐུབ་རྒྱུ་ཡིན་ནའང་ཆབ་མདོ་གི་མི་རྒན་ཤེས་ཡོན་ཅན་ཞིག་ཡིན་ཀྱང་གོ་མི་ཐུབ་པ་དང། གལ་ཏེ་ཆབ་མདོ་གི་ཁ་སྐད་དུ་བྲིས་ན་ལྷ་ས་སོགས་ས་ཁུལ་གཞན་གྱི་ཤེས་ཡོན་ཅན་གྱིས་ཀྱང་གོ་བ་ལེན་མི་ཐུབ་པ་ཞིག་ཡོང་རྒྱུར་ཐེ་ཚོམ་མེད། རྒྱུ་མཚན་དེའི་ཕྱིར་གལ་ཏེ་ཡིག་རྩོམ་དེ་ཁ་སྐད་དུ་ཇི་ལྟར་བརྗོད་པ་བཞིན་དུ་འབྲི་དགོས་ན་ས་ཁུལ་སོ་སོར་རང་རང་གི་ཁ་སྐད་ལྟར་འབྲི་བ་མ་གཏོགས་ཐབས་གཞན་མེད། གལ་ཏེ་ས་ཁུལ་ཚང་མས་རང་རང་གི་ཡུལ་སྐད་བྱེ་བྲག་པ་རེ་སྤྱད་ནས་ཡིག་རྩོམ་བྲིས་པ་ཡིན་ན་བོད་ཀྱི་ཡིག་རྩོམ་རྣམས་ས་ཁུལ་མི་འདྲ་བའི་བོད་རིགས་ནང་ཁུལ་དུ་གོ་བ་ལེན་ཐབས་བྲལ་ནས་ཡིག་སྒྱུར་བྱེད་དགོས་པ་ཞིག་ཡོང་རྒྱུ་མ་གཏོགས་མེད་པ་མ་ཟད་གལ་ཏེ་ཡུལ་ལུང་སོ་སོས་རང་རང་གི་ཁ་སྐད་ལྟར་བྲིས་པ་ཡིན་ན་བོད་ཀྱི་ཡི་གེར་གཞུང་ལུགས་ཀྱི་གཏད་སོ་མེད་པར་མི་འགྱུར་རམ། དེ་ལྟར་གྱུར་ན་སློབ་དཔོན་ཐོན་མིས་གཙོ་བྱས་པའི་བོད་ཀྱི་མཁས་གྲུབ་ལོ་པཎ་རྣམས་ཀྱིས་ཕྱི་མ་ཕྱི་མའི་ཁུངས་སྔ་མ་སྔ་མར་བཅོལ་ནས་བོད་ཀྱི་བརྡ་སྤྲོད་ཀྱི་གཞུང་ལུགས་ཤིན་ཏུ་ཆ་ཚང་བ་ཞིག་ཏུ་གྲུབ་ཟིན་པ་འདི་ཡང་མཁོ་མེད་ཤོག་རོ་ལྟ་བུ་ཞིག་ཏུ་འགྱུར་རྒྱུ་དང། མཐར་བོད་ཀྱི་སྐད་ཡིག་གི་བརྡ་སྤྲོད་ཀྱི་ནུས་པའང་རིམ་པས་ཉམས་ཏེ་སྐད་ཡིག་གཞན་ཞིག་ལ་མི་བརྟེན་ཐབས་མེད་དུ་གྱུར་ནས་རིམ་པས་བོད་ཀྱི་སྐད་ཡིག་ཅེས་པ་འདི་ནི་མིང་གི་ལྷག་མ་ཙམ་དུ་འགྱུར་ངེས་རེད།
ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་ཕྱི་ཚེས་བཅུ་གསུམ་གི་ཉིན། ཝུའེ། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལ་གཟིམ་ཆུང་མཇལ་ཁ་བསྩལ་ཡོད་ཀི། སྲིད་འཛིན་སྦའི་ཏན་མཆོག་ནས་ཨ་རི་དང་རྒྱ་ནག་གི་བར་གྱི་དམག་དོན་འབྲེལ་ལམ་བསྐྱར་གསོ་བྱེད་པར་རྒྱ་ཕྱོགས་ལ་སྐུལ་འདེད་གཏོང་རྒྱུ་ཡིན་འདུག་ཨ་མེ་རི་ཀའི་གཞུང་གི་མི་སྣ་གིས་བརྗོད་ཡོད་ཀི། ཝང་ཅུན་ཀྲིན་བལ་ཡུལ་ལ་ཕྱིན་པ་དེ་ནི་རྒྱ་ནག་གཞུང་གིས་བོད་ཀྱི་ནང་དམར་ཤོག་གི་སྟོབས་ཤུགས་སྲ་བརྟན་ཡོང་རྒྱུ་གི་ཐབས་ཇུས་ཤིག་ཀྱང་ཡིན་སྲིད་པ་ཉམས་ཞིབ་པ་གིས་བརྗོད་ཡོད་ཀི། ཨ་མེ་རི་ཀའི་རྒྱལ་ས་ཝ་ཤིན་ཊོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་བྱས་ཟིན་པ་བཞིན་རླུང་འཕྲིན་ལས་རིམ་ཁག་བོད་ནང་ཞོགས་ཁའི་དུས་ཚོད་དྲུག་ཕྱེད་ཀ་ནས་བདུན་པ་དང་ཡང་དགོང་མོ་གི་ལས་རིམ་ཁག་དགུ་ཕྱེད་ཀ་ནས་བཅུ་བའི་བར་རྒྱང་སྲིང་བྱེད་གི་ཡོད་པས་རྣམ་པ་ཚོས་དེ་ལྟར་གསན་པར།